ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཉེ་དུས་ཨུ་རུ་སུའི་དབང་འཛིན་པར་ཁ་གཏད་བྱེད་མཁན་ཚོའི་འགོ་ཁྲིད་ཨ་ལིག་སཱ་ནེ་ཝཱ་ནི་འདས་གྲོངས་སོང་བའི་རྗེས། རྒྱ་ནག་ནང་དུ་དེ་ལྟ་བུའི་གཞུང་དང་ཁ་གཏད་བྱེད་ཐུབ་མཁན་གྱི་འགོ་ཁྲིད་ཞིག་ཐོན་མ་ཐུབ་པའི་རྒྱུ་མཚན་གང་ཡིན་པའི་སྐོར་ལ་ཡང་བགྲོ་གླེང་མང་པོ་བྱུང་འདུག་བྱས་ཙང་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་གནད་དོན་འདིའི་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་གི་ཡིན། འདས་པའི་བདུན་ཕྲག་གཅིག་གཉིས་ནང་ལོགས་ལ་ཡང་ངའི་བསྐྱར་ཞིབ་ལས་རིམ་དེ་དུས་ཐོག་ཏུ་བཟོ་ཐུབ་མ་སོང། ལས་དོན་གཞན་པ་མང་པོ་ཞིག་ཐོན་བྱས་བྱས་ཙང་དགོངས་སེལ་ཞུ་གི་ཡིན། ད་འདས་པའི་དུས་ཚོད་འདིའི་ནང་ལོགས་ལ་ཡང་རྒྱལ་སྤྱིའི་ཐོག་གི་གནས་ཚུལ་གལ་ཆེ་ཤོས་གཅིག་ནི་ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཐིན་ལ་ཁ་གཏད་བྱེད་མཁན་ཨ་ལིག་སཱ་ནེ་ཝར་ནི་ཟེར་མཁན་དེ་ཁོ་རང་ཡིན་ན་བཙོན་ཁང་ནང་ལོགས་ལ་ཡང་འདས་གྲོངས་སོང་བ་རེད། འདི་སྔོན་ནས་ནེ་ཝར་ནི་སྐོར་ང་ཚོའི་བསྐྱར་ཞིབ་ལས་རིམ་ནང་ལ་ཡང་ངོ་སྤྲོད་བྱེད་དགོས་བསམ་བྱས། བརྒྱུད་རུང་འདས་པའི་ད་ད་ད་རིང་ཁོ་རང་འདས་གྲོངས་སོང་སོང་ཨ་བྱས་ཙང་གི་འདས་གྲོངས་སོང་རྗེས་ད་འདིའི་གསར་འགྱུར་འདི་མང་ཆེ་གས་གསན་ཚར་ཡོད་རེད་དེ་འདྲ་སོང་ཙང་ངས་དེ་ཡ་ནེ་ཝ་ནི་ཁོ་རང་གི་མི་ཚེའི་ལོ་རྒྱུས་དང་དེ་འདྲ་དེ་གའི་དམིགས་བསལ་ངོ་སྤྲོད་ཞུ་མ་དགོས་བྱས་དེ་ལས་ངས་འདི་བསམ་བྱུང་གནད་དོན་འདི་དང་འབྲེལ་བའི་ཐོག་ནས་ད་རིང་སྐད་ཟེར་ཅིག་རྒྱ་ནག་ནང་ལོགས་ལ་ཏོག་ཏོག་ཡོང་གི་ལ་ལྷག་པར་དུ་ད་རྒྱ་ནག་ཕྱི་ལོགས་གི་ཊུ་ཝི་ཊར་དང་ཨ་རྩོམ་བྲིས་རྒྱུ་ནི་མང་པོ་ཞིག་སྒང་ལ་ཡ་རྒྱ་མི་དེ་ཚོས་བགྲོ་གླེང་ཅིག་བྱས་དེ་ག་རེ་རེད་ཟེར་ན་ག་རེ་བྱས་བྱས་རྒྱ་ནག་ནང་ལོགས་ལ་ཡ། རྒྱ་ནག་གཞུང་གི་གདུག་རྩུབ་དང་དེ་ཚོ་ཅིག་བྱས་དུས་ཨུ་རུ་སུ་ལས་སྡུག་ཡོད་རེད་དེ་ཡིན་ནའི་རྒྱ་ནག་ནང་ལོགས་ལ་ཡང་ད་ལྟ་བར་དུ་དམར་ཤོག་འོག་ལ་ཡང་ནེ་ཝ་ནི་ལྟ་བུའི་གཞུང་ལ་ཡང་ཁ་གཏད་བཅག་མཁན་གྱི་འགོ་ཁྲིད་ཀྱི་མི་གཅིག་ཐོན་མ་ཐུབ་དེའི་རྒྱུ་མཚན་ག་རེ་རེད་ཟེར་དེའི་སྐོར་ལ་ཡང་བགྲོ་གླེང་མང་པོ་བྱས་འདུག་བྱས་ཙང་ངས་འདིའི་བརྗོད་གཞི་འདིའི་སྐོར་ལ་ཡང་ད་རིང་གཙོ་བོ་དེ་ད་ཁོང་ཚོ་རྒྱ་མིའི་རྩོད་པ་རྒྱབ་སྡོད་མཁན་དེ་གས་ག་རེ་ཟེར་གྱི་མེད་སྐོར་དང་འབྲེལ་བ་བྱས་བྱས་ཡིན་ན་བགྲོ་གླེང་ཁ་ཤས་ཤིག་ཞུ་གི་ཡིན། ད་བགྲོ་གླེང་མ་ཞུ་གོང་ལ་ཡ། གསར་འགྱུར་དང་མདོར་བསྡུས་བྱས་ཡིན་ན་ཅིག་དང་པོ་དེ་ག་རེ་འདུག་ཟེར་ན་ད་ཁོ་རང་གི་ཕུང་པོ་འདི་ཉེ་དུས་ཁོ་རང་ཨ་མ་ལ་ཡ་ཨུ་རུ་སུའི་གཞུང་གིས་ཡིན་ན་རྩིས་སྤྲོད་བྱས་ཤག་ད་ཡིན་ན་རྩིས་སྤྲོད་བྱས་པའི་སྐབས་དེར་ཁོ་རང་ལ་ཡ་ད་མྱ་ངན་ཚོགས་འདུ་ཆེན་པོ་ཚོགས་ཡ་དང་ད་ག་ནང་བཞིན་གྱི་ཅིག་ཕུང་པོའི་རྗེས་དྲན་བྱེད་ས་དེ་བཟོ་ཡ་དང་དེ་འདྲ་ཁྱོན་ནས་བྱེད་ཆོག་མ་ཡོང་ཨ་འདི་མ་ཟད་ཕལ་ཆེར་ཁོ་རང་ག་འདྲས་འདས་གྲོངས་སོང་ཡོད་མེད་དང་འདི་གསལ་པོ་བྱས་ཡོད་མ་རེད་པ། དེ་འདྲ་སོང་ཙང་ཕུང་པོ་ལ་ཡང་སྨན་པ་དང་འདི་བརྟག་དཔྱད་བྱས་བྱས་འདས་གྲོངས་སོང་ཡག་རྒྱུ་མཚན་དེ་ཚོ་རྩད་གཅོད་བྱེད་མ་ཆོག་ཟེར་འདི་ཆ་རྐྱེན་མང་པོ་ཞིག་བཞག་ཡོད་ས་རེད་གསར་འགྱུར་དང་འབྲེལ་བ་བྱས་པའི་གཉིས་པ་ཞིག་ག་རེ་འདུག་ཟེར་ན་ནེ་ཝཱ་ནི་གི་གྲོགས་པོ་འདྲ་ཅིག་གིས་འདིའི་སྔོན་ཙམ་ཞིག་ལ་ཡང་ད་ཁོ་རང་འདས་གྲོངས་མ་སོང་གོང་ཙམ་རེད་པ། ཨ་མི་རི་ཀ་དང་ཡང་ནུབ་ཕྱོགས་ཀྱི་རྒྱལ་ཁབ་ཁག་དང་ཨུ་རུ་སུའི་བར་ལ་གྲོས་མོལ་བྱས་བྱས་ཁོ་རང་དང་ཨ་མི་རི་ཀའི་ཕི་ཀེ།

ནེ་ཝ་ནི་ཨུ་རུ་སུའི་ནང་ལོགས་ད་ཉེ་དུས་ཀྱི་ལོ་རྒྱུས་ཐོག་གི་ད་གཞུང་ལ་ཁ་གཏད་བཅག་མཁན་ལྷག་པར་དུ་སྲིད་འཛིན་ཕུ་ཏིན་གྱི་སྲིད་གཞུང་དེ་ལ་ཁ་གཏད་བཅག་མཁན་ད་མི་སྣ་གལ་ཆེ་ཤོས་དེ་རེད། ཁོ་རང་དང་པོ་སྤྱི་ལོ་ཉིས་སྟོང་བརྒྱད་དགུ་ཙམ་ཐུག་བར་ལ་ཡང་སྤྱིར་བཏང་ཡིན་ན་དྲ་ལམ་ཐོག་ལ་ཡང་རྩོམ་འབྲི་མཁན་དེ་འདྲའི་མི་ཅིག་བྱས་ཡིན་ན་ཁོ་རང་གི་རྩོམ་དེ་ཚོ་ལྟ་མཁན་ཞེ་དྲག་ཡོད་ས་རེད། དེ་ནས་ཉིས་སྟོང་བཅུ་ཙམ་ཐོག་ནས་ཁོ་རང་སྐད་གྲགས་བྱས་ཏེ་འགོ་བཙུགས་བྱས། ད་དང་པོ་གཙོ་བོ་ད་གཞུང་ལ་སྐྱོན་འཛུགས་བྱས་འབྱོར་བ་དེའི་ཁོ་རང་གི་ད། དམིགས་འབེན་ཟེར་དེ་ཡིན་ན། ད་ལྟའི་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱི་གཡས་གཡོན་དང་དེ་འཁོར་བཅས་དེ་ཡོད་པ། འདི་གས་ཚང་མ་ལོག་ཡིན་ན་ལྐོག་ཟ་རུལ་སུངས་རེད། འདི་གས་ཚང་མ་ཡིན་ན་རྐུན་མ་དང་ཇག་པ་དང་འདི་འཛོམས་ལྡན་གྱི་ཅིག་རེད་ཅེས་བཤད། ཁོ་རང་གིས་པི་ཀེ་ཡང་ཨུ་རུ་སུའི་ལྐོག་ཟ་རུལ་སུངས་ལ་ཡང་ལྟ་ཞིབ་དང་ཞིབ་བཤེར་བྱེད་མཁན་གྱི་ཐེབས་རྩ་ཞིག་བཙུགས་པ་རེད། ཐེབས་རྩ་དེའི་འགོ་ཁྲིད་བྱས་རྗེས་ད་ཁོ་རང་གིས་ཐེབས་རྩ་བཙུགས་རྗེས་ཡིན་ན་ལྟ་ཞིབ་བྱས་རྗེས་མི་ཁོ་རང་གཞུང་གི་དབང་ཆ་དང་འདི་གས་མེད་ཙང་ཁྲིམས་ཁང་ཁྲིད་འདི་བྱས་ད་ག་གས་ཡང་མ་རག་ཡིན་ནའི་སྤྱིར་བཏང་ཡིན་ན་དྲ་ལམ་ཐོག་ལ་ཡང་ཐེར་འདོན་ཅིག་བྱས་དུས་སུ་མ་འདོན་ཡ་ཁོ་རང་ལ་ཡང་དཔེ་རྒྱབ་སྐྱོར་བྱེད་མཁན་མང་པོ་ཞེ་པོ་ཅིག་བྱུང་དེ་ནས་ཉིས་སྟོང་བཅུ་གསུམ་ལོའི་ཨུ་རུ་སུའི་རྒྱལ་ས་མོ་སི་ཀོ་གི་སྤྱི་ཁྱབ་ཀྱི་འོས་འདེམས་བྱ་བའི་སྐབས་ལ་ཡང་ཁོ་རང་གི་འོས་མིའི་གྲས་ལ་ཞུགས་རྗེས་ཡང་བརྒྱ་ཆ་ཉི་ཤུ་རྩ་བདུན་ཐོབ་པ་རེད་ད་དེ་ཐོབ་པའི་སྐབས་དེ་མང་པོ་ཅིག་བརྒྱུད་ཡོད་ངེད་ཚོས་ཟེར་ཡག་བྱས་པ་ན། ཨ་སྲིད་འཛིན་ཕུ་ཐིན་གྱིས་གཞི་ནས་དོ་སྣང་བྱུང་རྗེས་ད་དེ་གཉེར་ཏེ་འདོར་བ་ལ་ཡང་སྐྱོན་བརྗོད་དེ་བྱེད་མཁན་ཨུ་རུ་སུ་ན་མང་པོ་ཡོད་ར་བ་ཡིན་ནའི་མི་དེ་ཡིན་ན་ད་དམིགས་བསལ་མ་འདྲ་འདུག་དེ་ལ་ཡང་ཏོག་ཙམ་མར་མགོ་ལྕག་རེ་གཞུས་རྗེས་མར་སླེབས་ན་མ་གཏོགས་ཉི་མ་ཅིག་ཨ་ནི་ཁོ་རང་གི་སྲིད་དབང་ལ་ཡང་ཉེན་ཁ་བཟོ་མཁན་ཆགས་པ་བསམ་ཙང་སེམས་ཁྲལ་བྱུང་རྗེས་ཨ་ནི་ཁོ་རང་ལ་དམ་དྲག་བྱས་དེ་འདྲས་བྱས་པ་རེད་འདིའི་རྗེས་ལ་ཡང་ཉིས་སྟོང་བཅོ་བརྒྱད་ལོ་ལ་ཡང། བསྐྱར་དུ་ན་ཝལ་ནི་གི་སྲིད་འཛིན་གྱི་འོས་འདེམས་ནང་ཞུགས་པའི་ཐབས་ཤེས་བྱས་པ་དེ་ལ་ཞུགས་ཏེ་བཀག་འགོག་བྱས་རྗེས་བཅུག་པ་མ་རེད། ད་དེའི་བར་དེ་ལ་ཡང་སྲིད་འཛིན་ཕུ་ཏིན་གྱིས་མི་དེ་ཉེན་ཁ་ཅན་ཞིག་འདུག་བསམ་དུས་ཙམ་པ་ཉིས་སྟོང་བཅུ་གསུམ་ལོ་དང་ཉིས་སྟོང་བཅུ་བཞི་ལོ་ལ་ཡང་ཐེངས་མ་གཉིས་ཁོ་རང་འཛིན་བཟུང་བྱས་རྗེས་ཁྲིམས་ཁང་ཁྲིད་ཁྲིམས་ཁང་ནས་ནག་ཉེས་ཉེས་ཆད་བཅད། བཀག་ཉར་དུས་ཚོད་དུས་ཚོད་ངེས་ཅན་བྱས་དེ་འདྲས་ཀྱི་གནས་ཚུལ་ཐེངས་མ་གཉིས་བྱུང་བ་རེད་ད་འདིའི་རྗེས་ལ་ཡང། ཁོ་རང་བཀག་དེ་འདྲས་བྱེད་དུས་ཙམ་པ། སྐད་གྲགས་ཆེར་ཆེར་ཆེར་ཆེར་ཆེར་ཕྱིན་རྗེས་ཨུ་རུ་སུའི་ནང་ལོགས་ལ་སྤྱིར་བཏང་སྲིད་འཛིན་ཕུ་ཏིན་གྱི་གཞུང་དང་དེ་ཚོ་ལ་ཡང་མ་དགའ་མཁན་ཚང་མ་ལོག་གི་ཨ་མིག་ལྟ་ས་དང་ཨ་ཅིག་གི་སྣེ་ཁྲིད་མཁན་གྱི་ཨེ་འདི་རེ་བ་བཅོལ་ས་ཞིག་ད་ཆགས་བྱས། ད་གཙོ་བོ་ངས་དེ་བསམ་གྱི་འདུག་ན་ཝལ་ནི་ཟེར་མཁན་དེ་ལ་ཁྱད་ཆོས་ཁ་ཤས་ཤིག་འདུག་ཁྱད་ཆོས་དང་པོ་དེ་ག་རེ་རེད་ཟེར་ན་ཁོ་རང་དངོས་གནས་མི་འཇོན་པོ་ཞེ་པོ་ཅིག་ད་དངོས་གནས་ཤེས་རྒྱ་ད་འདིར་ག་གས་མ་ཤེས་མེད་ཅིག་གི་མི་ཅིག་ཡིན་པ་ཅིག་ད་གཏན་འཁེལ་བཞག་ཟིན་པོ་འདུག་ཨ་ནི་སྐད་ཆ་བཤད་ཡག་ད་དུས་ཚོད་ཞེ་པོ་ཅིག་གི་ཡིན་འདུག་མཁས་པོ་ཡོད་ས་རེད་ངས་ཁོ་རང་ཨིན་ཇིའི་ནང་ལོགས་ལ་ཡང་བཅར་འདྲི་ཞུས་པ་འདི་ཏོག་ཙམ་མཐོང་མྱོང་ད་ཨིན་ཇི་ད་ག་ཚོད་ཡག་པོ་མི་འདུག་ད་ལས་ཡིན་ནའི་ལས་ཨིན་ཇི་བཤད་སྟངས་ཁོ་ནས་ཧ་གོ་གི་འདུག་ཁོ་རང་གི་བྱེད་ཡག་གི་ལས་ཀ་འདི་ལ་ཡང་དངོས་གནས་ཡིད་ཆེས་དང་བློ་བཤེས་དང་དད་པ་དང་འདི་གས་ཚང་མ་ཡོད་པའི་སྒང་ལ་ཡང་སྐད་ཆ་བཤད་བཟོ་དོད་པོ། ཨ་ནི་དཔེ་དེ་བཤད་དུས་ཙམ་པ་ཅིག་ངར་པོ་ཚུགས་ར་ཅིག་གིས་ཞེ་པོ་ཅིག་ཡིན་འགྲོ་ཅིག་སེམས་གཏིང་ནས་དངོས་གནས་མི་ལ་སེམས་འགུལ་ཐེབས་པའི་བཤད་ཐུབ་མཁན་འདུག་ད་དེ་ཁོ་རང་སྒེར་གྱི་ཁྱད་ཆོས་ཤིག་ཨ་ནི་དེ་ནས་ཅིག་བསམ་གྱི་འདུག་ཁོ་རང་གི་ལས་འགུལ་དེ་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་མི་གཅིག་ཅིག་ཅིག་གཞན་པ་ཞིག་ཟིན་བཞག་དེ་མར་གློད་དགོས་ཟེར་ཏེ་དེ་ཚོའི་ལས་ཀ་བྱེད་ད་བྱེད་ཀྱི་ཡོད་རེད་དེ་དེ་ཚོ་གཙོ་བོ་མ་རེད་ད་གཙོ་བོ་དེ་ངས་དེ་གིན་བཤད་དེ་རེད་ཁོ་རང་དང་པོ་རང་ནས་སྐད་གྲགས་བྱུང་ཡ་དེ་ཡིན་ན་ཨུ་རུ་སུའི་གཞུང་དང་སྲིད་འཛིན་ཕུ་ཐིན་གྱི་གཡས་གཡོན་མི་དེ་གས་དེའི་ལྐོག་ཟ་རུལ་སུངས་བྱས་རྗེས་དེ་འདྲའི་བྱས་པའི་གནས་ཚུལ་ཐེར་འདོན་བྱས་རྗེས། ད་ཨུ་རུ་སུའི་ནང་ལོགས་ལ་ཡང་ད་ལྐོག་ཟ་རུལ་སུངས་ཟེར་དེ་ད་ཕལ་ཆེར་ད་འཛམ་བུ་གླིང་གི་མ་ཚང་རྒྱལ་ཁབ་ང་རང་བསམ་དོན་དུ་བ་རྒྱ་གར་དང་ཅིག་པ་ཀི་སི་ཐན་དེ་འདྲ་བ་ལ་ཡང་ལྐོག་ཟ་རུལ་སུངས་ཆུང་ཆུང་དེ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་ར་བ་ཡིན་ནའི་ཆེན་པོའི་ཐོག་ནས་བྱེད་ཡག་དེ་ཡིས་བཤད་དགོས་བྱུང་ན་ཕལ་ཆེར་ཨུ་རུ་སུ་དང་གང་ད་རྒྱལ་ཁབ་གཞན་པ་སུ་གང་གིས་བསྡུར་ཐུབ་ཀྱི་མ་རེད་ཟེར་ཅིག་བཤད་ཀྱི་ཡོད་རེད་ལྷག་པར་དུ་ཁོ་རང་ད་བཞུགས་བཞུགས་དོག་པ་ལ་ཡང་ནད་ཡུམ་ཆུང་ཚ་ཚ་ཅིག་ན་མ་ཆུང་གོང་ད་ཡིན་ན་ཅིག་ཡིན་པོས་ཡུ་ཊུབ་སྒང་ལོག་ལ་ཡ། སྲིད་འཛིན་ཕུ་ཏིན་གྱིས་ཁོ་རང་གི་བསྡད་ས་ད་ཕོ་བྲང་བཟོ་འདྲ་རྒྱབ་བཞག་རྒྱབ་བྱས། འདིའི་པར་དང་དེ་ཚོ་ད་ག་ནས་ཞིག་རག་པ་ཡིན་ན། ཨན་ཟེར་ཡག་བྱས་ན་ཁོ་རང་ཆེན་དེའི་བེད་རྒྱབ་ཡག་ལ་ཡ་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་བཅུ་གྲངས་ཤིག་བཏང་བ་རེད་ཟེར་བྱས་དེ་འདྲ་ཅིག་ཡུ་ཊུབ་སྒང་ལ་བསྟན་པ་རེད་ད་དེ་བསྟན་པའི་སྐབས་ལ་ཡ་ཡིན་ན་ཞེ་པོ་གཅིག་གི་དོ་སྣང་ཆེན་པོ་དང་དེ་བྱུང་འདུག་ག་དེ་འདྲ་བྱུང་བྱས། ཨན་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ཡ་ཨ་ལེག་སེ་ནེ་བྷ་ནི་ཁོ་རང་ལ་ཡ་དུག་སྤྲད་དུག་སྤྲད་བྱས་ཏེ་ཤི་གྲབས་བྱས་པ་རེད། ཤི་གྲབས་བྱས་དུས་ཨ་ནི། ད་ཁོ་རང་འདིའི་སྐབས་ལ་སྐད་གྲགས་ཆེན་པོ་ཞེ་པོ་ཆགས་ཚར་ཡོད་ཙང་ཁོ་རང་ཇར་མ་ནི་ལ་ཡ་གནམ་གྲུའི་ནང་ལ་ཐད་ཀར་ཁྲིད་ཕྱིན། ཨ་ནི་ཇར་མ་ནི་ལ་སྨན་བཅོས་བྱས། སྨན་བཅོས་བྱས་བྱས་སྨན་བཅོས་བྱས་པའི་རྗེས་ལ་ཡིན་ན་སྨན་པ་ཚོས་བལྟས་དུས་ད་དུག་དེ་ཡིན་ན་ནོ་བི་ཅོག་ཟེར་བ། སྔ་མོ་དམར་ཤོག་ཨུ་རུ་སུ་ཡོད་པའི་སྐབས་ལ་བཟོས་བཞག་མཁན་གྱི་དུག་ཅིག་རེད་ཤག་ད་དེ་འདྲའི་དུག་འདི་སྤྱིར་བཏང་མི་སྒེར་གཅིག་ལག་པར་རག་ཡོད་མ་རེད་འདི་སོང་ཙང་ཏན་ཏན་ཡིན་ན་སྲིད་འཛིན་ཕུ་ཏིན་རང་གིས་བཀའ་བཏང་བྱས་ཡང་མིན་ན་སྲིད་འཛིན་ཕུ་ཏིན་གཡས་གཡོན་གྱི་ད་མི་དབང་ཆ་ཆེན་པོ་ཞེ་པོ་ཅིག་ཡོད་མཁན་ཅིག་གིས་བཀའ་བཏང་བྱས་ཁོ་ལ་དུག་སྟེར་གར་བཏང་བ་རེད་ད་གང་ལྟར་ཡིན་ནའི་ཁོ་རང་ཕ་གིར་ཇར་མ་ནི་ལ་སྐྱེལ་ཐུབ་པའི་རྐྱེན་གྱིས་སྨན་བཅོས་བྱས་བྱས་དྲག་པ་རེད་ད་དྲག་དུས་ཙམ་པ་ཡིན་ན་ཁོ་རང་གི་བཟའ་ཟླ་ཡིན་ནའི་རེད་བུ་མོ་ཡིན་ནའི་རེད་དེ་ཚོ་ཚང་མ་ལོ་ཕྱི་རྒྱལ་སླེབས་ཚར་ཤག་སླེབས་ཚར་བྱས་ཚང་མས་ད་ཕར་ལོག་མ་འགྲོ་ཟེར་ཨུ་ཚུགས་ཞེ་པོ་བརྒྱབ་ནའི་ལས་ཡིན་ནའི་ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ཡང་ཁོ་རང་ན་ཚ་དྲག་པ་ད་ག་སྨན་ཁང་ནས་མར་དོན་པ་ད་ག་ལམ་སང་ཨུ་རུ་སུ་ལ་ཡང་ཕར་ལོག་ཕྱིན་པ་རེད། སྐབས་དེར་ནེ་བྷ་ནི་གིས་གསུང་ཡག་གཙོ་བོ་དེ་ག་རེད་ཟེར་ན། ད་ཁོ་རང་སྲིད་འཛིན་པུ་ཏིན་གྱི་ད་ལྟའི་གཞུང་འདི་ལ་ཡང་ཁ་གཏད་གཅོག་མཁན་དང་ངོ་རྒོལ་བྱེད་མཁན་དང། ཨུ་རུ་སུ་ད་དམངས་གཙོའི་ལམ་ཁ་ལ་ཡང་སྣེ་ཁྲིད་བྱེད་མཁན་གྱི་མི་གཅིག་དངོས་གནས། ཨུ་རུ་སུའི་ནང་ལོག་མི་མང་ཚོ་ཡར་ལངས་བྱས་སྲིད་འཛིན་པུ་ཏིན་གྱི་བྱེད་སྟངས་འདི་ལ་ཡང་སྐྱོན་བརྗོད་དང་ངོ་རྒོལ་བྱེད་དགོས་རེད་ཟེར་བྱས་ཁོ་རང་འབོད་སྐུལ་བྱེད་ཀྱི་ཡོད་རེད་འདི་འདྲའི་བྱེད་མཁན་གཅིག་དངོས་གནས། ཁོ་རང་ཕྱི་ལ་བསྡད་བྱས་ཡིན་ན་བདེ་འཇགས་ཡོད་པའི་བྱེད་མཁན་ཡིན་ན་ལས་ཀ་དེ་ཚོ་བྱས་ན་ཁྱོན་ནས་ཡོང་ཡག་ཡོད་མ་རེད་ཡིན་ཅི་མིན་ཅི་ཁོ་རང་ཡིན་ན་ཕར་ལོག་ཕྱིན་བྱས་ཨུ་རུ་སུའི་ནང་ལོག་ནས་མི་གཞན་པ་ནང་བཞིན་བྱས་བྱས་ཉེན་ཁ་དེ་གདོང་ལེན་བྱས་བྱས་ཡིན་ན་ལས་ཀ་བྱེད་དགོས་རེད་བྱས་བྱས་ཁོ་རང་གིས་ལོག་འགྲོ་ཡག་ཐག་གཅོད་བྱས་པ་རེད། ལོག་ཕྱིན་བྱས་ཨ་ནི་གནམ་ཐང་སླེབས་པ་ད་ག་ཨུ་རུ་སུའི་གཞུང་གིས་འཛིན་བཟུང་བྱས་འཛིན་བཟུང་བྱས་བྱས་ད་ལྟ་བར་དུ་ད་རིང་འདས་གྲོངས་མ་སོང་བར་དུ་ཡིན་ན་བཙོན་ཁང་ནང་བསྡད་བྱས་ཉེ་དུས་འགྱུར་ལྡོག་ཆེ་ཤོས་ག་རེ་བྱུང་བ་རེད་མོ་སི་ཀོ་གི་བཙོན་ཁང་གཅིག་ནས་ད་ཕ་གིར་ཡར་བྱང་སྣེ་སྔ་མོ་དམར་ཤོག་གི་ཨུ་རུ་སུའི་སྐབས་ལ་ཡ་ད་གུ་ལག་ཟེར་མཁན་ངལ་རྩོལ་གྱི་ར་བ་དཔེ་ས་ཡ་མང་པོ་ཤི་ས་འདི་འདྲའི་བཙོན་ཁང་ཆེན་པོ་དེ་འདྲ་ཡོད་རེད་པ་འདི་འདྲ་ཅིག་ནང་བསྐྱལ་བྱས་ཨ་ནི་ཁོ་རང་ཟླ་བ་ཁ་ཤས་ཕྱིན་བྱས་ད་དངོས་གནས་བྱས་ཉེ་དུས་རང་ཁོ་རང་མ་ཤི་བའི་གོང་གི་ཉི་མ་གཅིག་དེ་རང་ལ་ཡང་ཡང་ན་ཁོ་རང་ཁྲིམས་ཁང་ནང་ཁྲིད་ཡོང་བྱས་ཨ་འདོ་བ་ལ་ཡང་ཕྱི་ལོགས་འགྲོ་བྱས་པར་དང་དེ་ཚོ་ཡི་གེ་དེ་ཚོའི་ནང་བལྟས་པ་ཡིན་ན་ཁོ་རང་གཟུགས་པོ་ཐང་ཐག་ཆོད་འདུག་ད་ཡིན་ན་འདིའི་ཉིན་མ་དེ་གློ་བུར་ཐོབ་རྒྱག་གང་འདྲ་བྱས་བྱས་འདས་གྲོངས་སོང་བ་ཡིན་ན་གང་ལྟར་ད་གསལ་པོ་ཡོད་མ་རེད་མང་ཆེ་གིས་དོགས་པ་བྱས་འདི་བཙོན་སྲུང་དང་དེ་འདྲ་ལ་ཡང་གཞུང་གིས་བཀོད་སྒྲིག་བྱས་བྱས་ཡིན་ན་ད་ཕལ་ཆེར་བསད་པ་རེད་བྱས་བྱས་ད་མང་ཆེ་གིས་དོགས་པ་དེ་འདྲ་བྱས་པ་རེད་བྱས་བྱས་ད་གང་ལྟར་དེ་ཁོ་རང་གི་ལོ་རྒྱུས་རབ་རོབ་ཏོག་ཙམ་ངོ་སྤྲོད་རེད་ད་ཚང་མས་མཁྱེན་དང་མཁྱེན་གྱི་རེད་དེ་ཞུས་ན་འདི་འདྲ་རེད་འདུག་ད་ངས་ད་རིང་བརྗོད་གཞི་གཙོ་བོ་དེ་ག་རེད་ཟེར་ན། རྒྱ་ནག་ནང་ལ་ཡག་ནེ་བྷ་ནི་ལྟ་བུའི་འགོ་ཁྲིད་ཅིག་ཐོན་མ་ཡོང་ཡག་དེ་ག་རེད་ཟེར་བྱས་ད་དེའི་སྐོར་ལ་ཡག་ཁ་སེང་ཏོག་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡག་བགྲོ་གླེང་མང་པོ་ཞེ་པོ་བྱུང་སོང་དེའི་ནང་ནས་ངས་ངོ་སྤྲོད་ཞུ་ན་བསམ་བསམ་དམིགས་བསལ་གི་རྩོམ་ཅིག་ག་རེ་འདུག་ཟེར་ན། Diplomat ཟེར་དེ་ཨ་མི་རི་ཀའི་དུས་དེབ་ཅིག་རེད་ད་དུས་དེབ་དེའི་ནང་ལོགས་ལ་རྒྱ་མིའི་རྩོམ་པ་པོ་ཝང་ཡ་ཆིའུ་གིས་རྩོམ་དེ་འདྲ་ཞིག་བཏོན་བཞག་ད་རྩོམ་དེའི་མགོ་བྱང་དེ་ཡིན་ན་ངས་ད་རིང་འདིར་བསྟན་པའི་མགོ་བྱང་དང་ཧ་ལམ་གཅིག་པ་གཅིག་རྐྱང་ཡིན་རྒྱ་ནག་ནང་ལོགས་ལ་ཡ་ནེ་ཝལ་ནི་ལྟ་བུའི་གཞུང་ལ་ཡ་ཁ་གཏད་བྱེད་ཉན་གྱི་འགོ་ཁྲིད་ཅིག་ཐོན་མ་ཐུབ་པའི་རྒྱུ་མཚན་ག་རེ་རེད་ཅེས་བཀོད་བཞག་རྩོམ་པ་པོ་ཝང་ཡ་ཆིའུ་ཟེར་དེ་ཁོ་རང་ཡིན་ན་དེང་སྐབས་ཨིན་ཇིའི་ཨིན་གསར་ཤོག་དང་གསར་འགྱུར་བརྒྱུད་ལམ་ནང་རྒྱ་ནག་སྐོར་ལ་ཡང་ད་རྒྱ་རྩོམ་སྟོན་ཉན་གྱི་ད་ཞིབ་འཇུག་བྱེད་ཉན་སོགས་རེད་དེ་འདྲས་ཅིག་རེད་ཁོ་རང་འདོར་བ་བསྡད་ས་ད་ཨ་མི་རི་ཀ་ལ་ད་བསྡད་འགྱོག་འདི་རེད། རྩོམ་པ་པོ་བུ་མོ་ཁོ་ཝང་ཡ་ཆིའུ་ཟེར་ཉན་དེའི་ཁྱད་ཆོས་ག་རེ་རེད་ཟེར་ན། ཨ་མདོ་བ་ལ་ཡང་སྤྱིར་བཏང་རྒྱ་ཡིག་ནང་རྩོམ་བྲིས་ཉན་དེ་ཚོ་མང་ཆེ་ཆེ་གིས་ནི་ཕྲན་བུའི་ལོ་རྒས་ནས་ང་ཚོའི་ལོ་རྒྱུས་སུ་འདིར་གཏོང་བ་དང་རིག་གནས་གསར་བརྗེ་དང་འདི་འདྲའི་མང་པོ་ཞེ་པོ་མཐོང་མྱོང་བ་ར་རྒྱ་ནག་གཞུང་གིས་བྱེད་སྟངས་སྡུག་ཅག་དེ་གལ་ཏེ། ད་ལྟ་ཝང་ཡ་ཆིའུ་ཡིན་ན་ག་རེ་རེད་ཟེར་ན་ཁོ་རང་ལོ་ཆུང་ཆུང་རེད་ལོ་ཆུང་ཆུང་བྱས་བྱས་ཡིན་ན་ཁོ་ཚོའི་མི་ཐོག་དེ་ཡིན་ན་ད་རྒྱ་ནག་ཡར་རྒྱས་ཆེན་པོའི་སྐབས་དེར་ཡར་འཚར་ལོངས་བྱུང་རྒྱུ་ཡིན་མ་ཟད་ད་ནང་མིའི་འཚོ་བ་དང་དེ་ཚོ་ཞེ་པོ་ཞིག་ཡག་པོ་བྱས་བྱས་ཡིན་ན་ད་ཨ་མི་རི་ཀའི་ནང་ལོགས་ལ་ཡར། ད་ཐེར་ཀའི་རྒྱ་ནག་གི་ནང་ལོགས་ལ་ཡ་འཚོ་བ་ཡག་པོ་ཡིན་རྒྱུ་དེ་ཚོའི་སྤུ་གུ་སོ་སོ་རང་གིས་འགྲོ་སོང་བཏང་བྱས་ཨ་མི་རི་ཀའི་ནང་ལོགས་སློབ་གྲྭ་སྐྱེལ་དུའང་དེ་འདྲ་ཞིག་ཡོང་རྒྱུ་ད་གང་ཟག་ཁོ་རང་གི་འཚར་ལོངས་བྱུང་སའི་ཁོར་ཡུག་དེ་ཡིན་ན་རྒྱ་ནག་ཡག་པའི་སྐབས་དང་རྒྱ་ནག་དཔལ་འབྱོར་ཡག་པོ་དང་ཁོ་རང་ཚོའི་གཡས་གཡོན་དེ་ཚོ་སྒང་ག་ཡག་པོ་བྱས་པའི་སྐབས་ཀྱི་འཚར་ལོངས་བྱུང་རྒྱུ་དེ་རེད་ཤེས་ཡིན་ན་ལས་ད་ཁོ་རང་འདོད་པ་ལབ་དོན་དེ་གས་བྱས་ཙང་ན་ཐེར་ཀའི་ཟེར་ནི་རྒྱ་ནག་ལ་ཡ་སྐྱོན་བརྗོད་བྱས་བྱས་ཨིན་ཇི་ནང་རྩོམ་བྲིས་ཉན་གལ་ཆེ་ཤོས་ཆགས་བཞག་ཝང་ཡ་ཆིའུ་ཟེར་ཉན་དེ་སྔོན་མ་སློབ་གྲྭ་འགྲོ་ལེ་ཚ་འདི་ཆུང་ཆུང་ཡིན་དུས་ནས་ངས་ངོ་ཤེས་གི་ཡོད་ཁོ་རང་དེའི་སྐབས་ནས་བོད་ཀྱི་རིག་གཞུང་དང་འདི་ལ་ཡ་དགའ་པོ་ཞེ་པོ་ཞིག་འདུག་འདི་བྱས་རྗེས་ང་ཚོས་ངོ་ཤེས་པ་ཆགས་སོང་བྱས་རྗེས་གང་ལྟར་ད་ཝང་ཡ་ཆིའུ་གི་རྩོམ་འདི་ནང་ལ་ཡ་གཙོ་བོ་ཁོ་རང་གིས་ཟེར་ཡག་བྱས་པ་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་ནེ་ཝལ་ནི་ལྟ་བུའི་ཨ་ནི་མི་ཅིག་ཐོན་མ་ཐུབ་ཡག་གི་རྒྱུ་མཚན་རེ་ཅིག་ཁོ་རང་གིས་ཁ་ཤས་ཅིག་བཤད་བཞག་དང་པོ་དེ་ཨུ་རུ་སུ་དང་རྒྱ་ནག་གི་ད་རང་དབང་གི་ཆུ་ཚད་ཅིག་ཡོད་རེད་བ་ད་ཁོ་རང་དབང་ག་ཚད་ཙམ་ཅིག་ག་ཚད་ཙམ་མེད་འདིར་བལྟས་པ་ཡིན་ན་ལས། མ་རྩ་ད་ཨུ་རུ་སུའི་གནས་སྟངས་སྡུག་ཅག་ཞེ་པོ་ཅིག་ཡོད་རེད་དེ་ལས་རྒྱ་ནག་དེ་ལས་སྡུག་གི་ཡོད་རེད། དམིགས་བསལ་དཔེ་ཁོ་རང་གི་དཔེ་དྲངས་པ་ཅིག་ལ་ཨ་ནི་དེ་ཨ་མི་རི་ཀའི་ནང་ཡོད་པའི་རང་དབང་ཁང་པ་ཟེར་ཉན་ཅིག་ཡོད་རེད་བ་འདི་ཡིན་ན་ལོ་ལྟར་རེ་བཞིན་ད་འཛམ་བུ་གླིང་ནང་ལོགས་རྒྱལ་ཁབ་བརྒྱ་ལྷག་ཙམ་ཅིག་ལ་ཡ་ཁོ་ཚོའི་རང་དབང་གནས་སྟངས་སྐོར་ལ་ཡ་ཕྱོགས་མང་པོ་ཞེ་པོ་ཞིག་ནས་བལྟས་བྱས་ཁོ་ཚོས་རིམ་པ་སྒྲིག་གི་རེད་རང་དབང་ཡག་ཤོས་ཡོད་འགྱོག་དེ་ཨང་ཀི་བརྒྱ་ཐམ་པ་སྤྲད་ཨ་ནི་རང་དབང་སྡུག་ཤོས་ཡོད་འགྱོག་དེ་ཨང་ཀི་ཀླད་ཀོར་སྤྲད་དུས་ཚན་པ། དཔེར་ན་ཆ་བཞག་ན། ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨུ་རུ་སུ་ལ་གྲངས་ཀ་བཅུ་དྲུག་མི་ཞིག་རག་མི་འདུག་ད་བརྒྱ་ཐམ་པའི་ནང་ནས་བཅུ་དྲུག་མི་ཞིག་མ་རག་ན་ཞེ་དྲག་སྐྱོ་པོ་རེད་བ། དེའི་སྐབས་དེར་ལོ་དེ་ག་རང་ལ་ཡ་རྒྱ་ནག་ལ་ཡ་དགུ་མི་ཞིག་རག་མི་འདུག་ད་བཅུ་དྲུག་དང་དགུ་བྱས་ན་ཡང་དེའི་བར་ལ་ཁྱད་པར་དེ་ཙམ་ཡོད་རེད་བ། བྱས་ཙང་རྒྱ་ནག་གི་ཨ་ནི་རང་དབང་གནས་སྟངས་དེ་ཡིན་ན་ཨུ་རུ་སུ་ལས་སྡུག་གི་ཡོད་རེད། དེ་ག་ནང་བཞིན་གྱི་རང་དབང་ཁང་པའི་སྙན་ཐོ་གཞན་པ་གཅིག་ལ་བལྟས་པ་ཡིན་ན་ཉིས་སྟོང་བཅོ་ལྔ་ལོར་ཨུ་རུ་སུ་ཉི་ཤུ་རྩ་གསུམ་རག་བཞག་རྒྱ་ནག་དེ་བཅུ་བདུན་རག་བཞག། ད་དེར་བལྟས་པ་ཡིན་ན་ག་རེ་ཟེར་ན་ཉིས་སྟོང་བཅོ་ལྔའི་ལོ་ནས་ད་ལྟ་བར་དུ་ད་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨུ་རུ་སུ་ཡིན་ན་རེད་རྒྱ་ནག་ཡིན་ན་རེད་གཉིས་ཆའི་རང་དབང་གི་གནས་སྟངས་དེ་ཡིན་ན་སྐྱོ་རུ་སྐྱོ་རུ་དང་སྡུག་རུ་སྡུག་རུ་ཕྱིན་ཡོད་པ་དེ་གསལ་པོ་མཐོང་གི་འདུག་དེ་འདྲ་སོང་ཙང་ད་རང་དབང་གི་གནས་སྟངས་སྐོར་ནས་བལྟས་པ་ཡིན་ན་ལས་རྒྱ་ནག་དེ་ཅི་ཨེ་ནས་ཨུ་རུ་སུ་ལས་སྡུག་ཡོད་རེད། གཉིས་པ་དེ་ཁོ་རང་གར་སོང་དུས་སུ་ཏང་དང་པོའི་ན་བྷ་ནི་སྐད་གྲགས་ཆེན་པོ་ཆགས་ཡག་གི་ཁོའི་སྤྱི་ཚོགས་ཀྱི་ཆ་རྐྱེན་བྱོས་རེད་པ། དེ་ཡིན་ན་རྒྱ་ནག་དང་ཁྱོན་ནས་འདྲ་གི་མི་འདུག་ན་བྷ་ནི་ངས་དེང་ཞུས་མེད་ཅེས་ཉིས་སྟོང་བཅུའི་ལོ་ལ་ཡང་ཁོ་རང་གིས་ཐེབས་རྩ་ཞིག་བཙུགས་དཔོན་རིགས་དེ་ཚོས་ལྐོག་ཟ་རུལ་སུངས་བྱེད་ཀྱི་ཡོད་པའི་གནས་ཚུལ་དེ་ཚོ་བསྡུ་རུབ་བྱས་ཐེར་འདོན་བྱས་དེ་ཚོ་བྱས་དེ་ཚོ་ཡིན་ན་ཕལ་ཆེར་རྒྱ་ནག་ནང་ལ་ཡོང་མི་སྲིད་པ་ཞིག་རེད་རྒྱ་ནག་ནང་ལོགས་ལ་ཡང་འདི་འདྲས་བྱེད་མཁན་དེ་ཏོག་ཏོག་བྱུང་བ་དེ་ལས་བྱུང་མ་ཐག་སྒོ་རྒྱག་བྱས་ད་ལམ་སང་ད་ག་རྒྱ་ནག་གཞུང་གིས་འཛིན་བཟུང་བྱས། བཙོན་ཁང་ནང་བཅུག་གོ་རྒྱུ་ཐོས་རྒྱུ་མེད་པར་བཟོས་འདི་འདྲས་མང་པོ་བྱེད་ཀྱི་ཡོད་རེད། ཨ་འདི་ག་འདི་དམིགས་བསལ་གཅིག་ཡིན་ན་ན་བྷ་ནི་ཟེར་གི་བྱེད་ཐུབ་ཡ་འདི་ནི་ཁོ་རང་གི་དྲ་ལམ་ཐོག་ལ་ཡ། རྩོམ་འབྲི་ཡ་ཡིན་ནའི་རེད་ད་ད་ཐེར་འདོན་བྱེད་ཡ་ཡིན་ནའི་རེད་ད་རྩད་ཞིབ་བྱེད་བྱེད་ཁོ་རང་རྒྱུན་དུ་ཁོར་ནས་ད་འདིའི་སྔོན་ལ་ཡ་གཙོ་བོ་དྲ་ལམ་དང་འདི་འདྲས་སྒང་ལ་ཡ་ཡིན་ན་ཁོ་རང་རྗེས་འབྲང་བྱེད་མཁན་སྐོར་མི་ས་ཡ་མང་པོ་ཡོད་ས་རེད་བྱས་ཙང་ད་རྒྱ་ནག་ནང་ལོགས་ལ་ཡ་མ་ཏང་རྒྱ་ནག་ཝེ་པོ་དང་དེ་ཚོའི་སྒང་ལ་མི་ས་ཡ་མང་པོ་འདི་རྗེས་འབྲང་བྱེད་སའི་མི་འདི་ཡོད་རེད་ད་དེ་ཚོ་གང་གི་ལོག་ཅིག་ཁ་ལག་ག་འདྲ་ཟ་དགོས་གི་མེད་དང་དུག་ལོག་ག་འདྲ་གོན་དགོས་གི་མེད་དང་དེ་འདྲའི་བཟོ་འདྲ་མེད་བཞིན་གཅིག་ཆབ་སྲིད་ཀྱི་ལྟ་བ་དང་ལྷག་པར་དུ་ཡིན་ན་གཞུང་དང་ཕྲན་བུའི་ཨ་ནི་ཆབ་སྲིད་ལྟ་བ་ཏོག་ཙམ་ཅིག་མ་མཐུན་པའི་བཟོ་འདྲ་བྱས་ན་ཨ་ནི་ལམ་སང་ད་ག་མེད་པ་བཟོ་གི་ཡོད་རེད་དཔེར་ན་བྱས་ན་རེན་ཀྲི་ཆང་གི་བཟོ་འདྲ་ཡིན་མིན་འདིའི་སྔོན་ལ་ཡག་ད་ཁོ་རང་གི་རྗེས་འབྲང་པོ་གི་རོགས་ཡོད་རེད་ཡིན་ནའི་ཁོ་རང་གི་ཞི་ཅིན་ཕིང་ལ་ཡང་སྐྱོན་བརྗོད་ཅིག་བྱས་ད་ལམ་སང་ད་ག་བཙོན་ཁང་ནང་བཅུག་སོང་ང་དེ་འདྲ་སོང་ཙང་ད་དེ་ཚོ་གང་གི་ལོག་ཡིན་ན་རྒྱ་ནག་ལ་ཡང་མེད་པའི་ཆ་རྐྱེན་ཅིག་ཡིན་ན་ཨུ་རུ་སུ་ནང་མ་ཏང་སྡུག་ཅག་ཡོད་རེད་ལས་ཡིན་ན་ཏོག་ཙམ་དྲག་ག་ཡོད་རེད་ཟེར་འདི་ག་འདི་དམིགས་བསལ་གྱིས་ཨུ་རུ་སུའི་ནང་ལོགས་ཀྱི་འོས་འདེམས་དང་དེ་ཚོ་དྲང་པོ་དུ་ཡོད་མ་རེད་རྫུན་མ་རེད་སྲིད་འཛིན་ཕུ་ཏིན་གྱིས་གང་དྲག་ལྐོག་ཇུས་ངན་ཇུས་བྱས་བྱས་ག་འདྲ་བྱེད་བཞིན་ཡོད་རེད་ཡིན་ནའི་ཁོ་གཅིག་ཡོད་རེད་བ་དེ་འདྲའི་སོང་ཙང་ཡོད་པའི་སོང་ཙང་དེའི་སྔོན་ལ་ཡ་ད་ན་བྷ་ནི་གིས་ཉིས་སྟོང་བཅུ་གསུམ་ལོར་ཡིན་ནའི་རེད་དེ་རྗེས་ལ་ཡ་ཉིས་སྟོང་བཅོ་བརྒྱད་ལོར་ཡིན་ནའི་རེད་ཨུ་རུ་སུའི་འོས་འདེམས་ནང་ལོགས་ལ་ཡ་ད་འོས་མིའི། གྲལ་ཡར་ལངས་བྱས་མཐའ་མ་དེ་དེ་ཡར་ལངས་ལངས་ཐུབ་ཡོད་མ་རེད་ལ་ཡིན་ན་ལས་དེ་ཁོ་ལངས་པའི་སྐབས་དེ་ཁོར་ཡར་ལས་འགུལ་རེད་དང་གཅིག་མི་མང་གི་སྣེ་ཁྲིད་བྱེད་ཡག་གི་གོ་སྒྲིག་བྱེད་ཡག་གི་གོ་སྐབས་དང་དེ་འདྲས་ཨ་ནི་ཞེ་པོ་ཅིག་རེད་ད་དེ་ཚོ་ནི་ཚང་མ་ལོ་རྒྱ་ནག་ནང་ལ་ཅི་ཡང་ཡོད་མ་རེད་དེ་ནས་གཞན་པ་གཅིག་ག་རེ་འདུག་དཔེར་ན་ཆ་བཞག་ན་རྒྱ་ནག་ནང་ལོགས་ད་འདྲ་པོ་འདུག་གཅིག་སྐད་གྲགས་བྱུང་བ་འདྲས་ལིའུ་ཞའོ་པོ་བྱུང་མྱོང་བ་རེད་ད་ལིའུ་ཞའོ་པོ་ཆ་བཞག་པ་ཡིན་ན་ལིའུ་ཞའོ་པོ་སྐད་གྲགས་བྱས་ནོ་སྦེལ་ཞི་བདེའི་གཟེངས་རྟགས་ཐོབ་ཐོག་རྒྱལ་སྤྱིའི་ཐོག་ལ་ཡར་ད་ལིའུ་ལིའུ་ཞའོ་པོ་སྐོར་ཤེས་མཁན་ཞེ་པོ་ཅིག་རེད་ཕྱི་ལོགས་ཡོད་པའི་རྒྱ་མི་དེ་ཚོ་མང་ཆེ་གོ་མྱོང་ཡོད་ཀྱི་རེད། ཡིན་ནའི་རྒྱ་ནག་ནང་ལོགས་ལ་ཡར་ལིའུ་ཞའོ་པོ་ད་ཁོ་རང་རྩོམ་རེ་འདི་བྲིས་བསྡད་མི་ཤེས་ཚོགས་པ་འདི་བཙུགས་ག་ག་བྱེད་ཐུབ་ཡོད་མ་རེད་ལ། ལྷག་པར་དུ་ཡིན་ནའི་རྒྱ་ནག་མི་མང་ནང་ལོགས་ལ་ཡར་ཉུང་ཤོས་ལ་བརྒྱ་ཆ་བདུན་ཅུ་ཙམ་གཅིག་གིས་ལིའུ་ཞའོ་པོ་སུ་ཡིན་མིན་ཤེས་ཀྱི་མ་རེད་མིང་སྐོར་གོ་མྱོང་ཡོད་མ་རེད་བྱས་ཙང་རྒྱ་ནག་གཞུང་གིས་དམ་དྲག་བྱེད་ཡག་གི་ཁོའི་ནུས་པ་འབྱོར་བ་འདི་ཨུ་རུ་སུ་ལས་ནི་ཞེ་དྲག་ཤུགས་ཆེ་འདུག་བསམ་བསམ། དམིགས་བསལ་མི་འདི་ཏིག་ཏིག་ཐོན་པ་ཆ་བཞག་པ་ཡིན་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ་ཡ་ནད་ཡམས་ཀྱི་དམ་དྲག་ཤུགས་ཆེ་སྒང་དེ་ཡིན་པེ་ཅིང་གི་ཟམ་པ་ཅིག་སྒང་ལ་ཡ་མི་ཅིག་ཐོན་བྱས་དོ་རི་སྟངས་ནི་ཞི་ཅིན་ཕིང་གཏོར་དགོས་ཡོད་ཟེར་བྱས་བྱས་སྐད་འབོད་བྱས་འདི་འདྲ་བྱས་བྱས་སྐད་གྲགས་ཞེ་པོ་བྱུང་སོང་བ་ད་དེ་རྒྱ་ནག་ནང་ལོགས་ལའང་སྐད་གྲགས་ཆེན་པོ་བྱུང་ཡོད་རེད་ད་ཡིན་ནའི་ལས་ད་འདྲ་པོ་འདུག་ད་དུང། མི་དེ་སུ་ཡིན་མེད་དེ་གསལ་པོ་ཤེས་གོ་མ་རེད་ཝང་ཡ་ཆུག་ད་ཁོ་རང་རྒྱུན་དུ་གོར་ནས་འགྲོ་བ་མིའི་ཐོབ་ཐང་དང་འདིར་ཞིབ་འཇུག་བྱེད་མཁན་རེ་ཁོ་རང་ད་འདིའི་སྐོར་དེ་ཞེ་པོ་ཅིག་རྩད་གཅོད་བྱས་ཡོད་རྒྱུ་རེ་བསམ་གྱི་འདུག་བྱས་ཙང་ཁོ་རང་ཟེར་ཡ་བྱས་པ་ཡིན་ན་ད་ལྟ་མི་མང་པོ་ཅིག་ཟེར་ཡ་བྱས་པ་ཡིན་ན་ཨ་འདི་མི་དེའི་མིང་ལ་ཡང་ཕེང་ལི་ཧྥ་ཟེར་ཅེས་ཟེར་གོ་རེ་ལབ་པ་མ་གཏོགས་ཞེ་པོ་ཅིག་གསལ་པོ་ཡོད་མ་རེད་དེའི་ཞོགས་ཁས་དེ་ཡང་ཟམ་པའི་ཁ་འདིར་ཐོན་སྐད་ཁ་ཤས་ཤིག་བརྒྱབ་དྲ་ལམ་ཐོག་ལ་ཡང་དེའི་སྐད་གྲགས་རེ་བྱུང་མ་གཏོགས་དེའི་རྗེས་ལ་གོ་རྒྱུ་ཚོར་རྒྱུ་ཡོད་མ་རེད་ཁོ་རང་དེ་ཉལ་ག་རེ་ཡིན་མེད་བཤད་ཡ་ཡོད་མ་རེད་དེ་འདྲ་སོང་ད་རྒྱ་ནག་གཞུང་གིས་ཁོའི་དམ་དྲག་གི་ཁོར་ཡུག་དེའི་ནང་ལ་ཡང་གང་ལྟར་ཨུ་རུ་སུ་ལས་སྡུག་གུ་བྱས་བྱས་ནེ་བྷ་ནི་ལྟ་བུ་ཅིག་གོ་འཚར་ལོངས་བྱུང་ས་དང་མི་དམངས་ཀྱི་བསམ་བློ་སད་ཡག་ཅིག་བཟོ་ཡག་གི་ཐབས་ཤེས་ཧ་ལམ་མེད་པ་ནང་བཞིན་རེད་ཅེས་བྱས་ཁོ་རང་གིས་ད་གཙོ་བོར་རྒྱུ་མཚན་ལ་དེ་འདྲའི་ཐོག་ནས་བཤད་ཤག་ངས་ཝང་ཡ་ཆུག་དེ་རིང་རྩོམ་འདི་གཙོ་བོ་ངོ་སྤྲོད་བྱས་པ་དེ་ལ་ཡིན་ནའི་བགྲོ་གླེང་དེ་ག་ས་གར་བྱེད་ཀྱི་འདུག་ད་དེ་ཚོ་རྒྱུ་མཚན་གཞན་པ་འདི་མང་པོ་ཅིག་བཤད་ཤག་ད་མང་ཆེ་འདྲ་པོ་འདྲ་པོ་རེད་ཤག་ད་ཨང་ད་རྒྱ་ནག་ནང་ལོག་ལ་ཡ་དེ་འདི་གི་ཁོར་ཡུག་དང་འདི་ཁོ་རྩ་བ་ཉིད་ནས་ཡོད་མ་རེད། ཨང་དེ་གི་དམིགས་བསལ་གྱི་དཔེ་མཚོན་ཞིག་ན་ཨ་འདི་དེ MIT ཟེར་མཁན་དེ་ཨ་མི་རི་ཀའི་སློབ་གྲྭ་ཆེན་མོ་དེའི་ནང་ལོག་དགེ་རྒན་ཧོང་ཡཱ་ཧྲིང་ཟེར་མཁན་ཅིག་རེད། ཁོ་རང་གིས་ད་ཉེ་དུས་དེབ་སྐད་གྲགས་ཆེན་པོ་ཞིག་ཐད་ཀར་ཟེར་ན་རྒྱ་ནག་དང་འབྲེལ་བའི་དེབ་སྐད་གྲགས་ཞེ་དྲག་ཅིག་འདུག་ཁོ་རང་གི་དེབ་དེའི་ནང་ལོག་ལས་ད་མ་གཞི་དེའི་སྐབས་དེ་དུས་དེ་ནེ་བྷ་ནི་ཞིག་ད་འདས་གྲོངས་སོང་ཡོད་མ་རེད་ལས་ཡིན་ནའི་ཁོ་རང་གིས་རྒྱ་ནག་ནང་ལོག་ལ་ཡ་གཅིག་ཨུ་རུ་སུ་ནང་བཞིན་ཅིག་གི་དམངས་གཙོའི་འགོ་ཁྲིད་ད་དུང་ཐོན་མ་ཐུབ་ཡ་སྐོར་གྱི་གནས་ཚུལ་འདི་འདིའི་ནང་ལོག་ལ་ཡང་རོབ་ཙམ་བཤད་བཞག་དེ་རྗེས་ལ་ཡང་ཁོ་རང་མི་ཚོགས་པ་ལ་བཅར་འདྲི་ཞུས་པའི་སྐབས་དེ་དུས་དེ་ཚོའི་སྐོར་བཤད་ཀྱི་འདུག་ཁོ་རང་གིས་ཟེར་ཡ་བྱས་པ་ཡིན་ན་ད་རྒྱ་ནག་གི་གནས་སྟངས་འདི་ཡིན་ན་གཞུང་ཐོག་ནས་བལྟས་པ་ཡིན་ན་ཨུ་རུ་སུའི་ནང་ལོག་གི་རིག་གཞུང་དེ་ཚོ་ཡིན་ན་ལྷག་པར་ད་ཁོ་ཚོའི་ཕ་གི་ཨུ་རུ་སུའི་ནང་ལོག་ལ་སྔ་མོ་ཇུའུ་མི་རིགས་མང་པོ་བཞུགས་ཡོད་རེད་ད་ཇུའུ་མི་རིགས་དེ་ཚོ་ཡིན་ན་ཅིག་རིག་གཞུང་དང་བསམ་བློ་དང་དེབ་འབྲི་ཡ་དང་དེ་ཚོ་གང་ལ་ཡང་འཛམ་བུ་གླིང་ཁོ་རའི་ནང་ལོག་ལ་སྐད་གྲགས་ཆེན་པོ་ཡོད་པ་མ་ཟད་ཁོ་ཚོའི་མི་དེ་ཁ་འཐོར་བསྡད་དུས་ཁོ་རང་ཚོ་བར་ཐག་ལ་འབྲེལ་བ་ཞེ་པོ་ཅིག་དང་འདི་ག་འདྲ་ཡིན་ན་ག་འདྲ་བལྟས་པ་ཡིན་ན་ལས་ཨུ་རུ་སུ་མ་རྩ་ཅིག་ནུབ་ཕྱོགས་རྒྱལ་ཁབ་ཀྱི་ཡུ་རོབ་ཀྱི་འདི་རང་འདི་མ་རེད་འདི་ལས་ཡིན་ན་ལས་རྒྱ་ནག་དང་བསྡུར་བ་ཡིན་ན་ཞེ་པོ་ཅིག་ཐག་ཉེ་བ་རེད་པ་འདི་ཡིན་དུས་བསམ་པ་ཁོ། སྲོལ་རྒྱུན་ཁོ་རའི་ཐོག་ནས་ལོ་རྒྱུས་ཁོ་རའི་ཐོག་ནས་ཁོའི་བསམ་བློ་ནི་གུ་ཡངས་ཀྱི་བསམ་སྟངས་ལ་སོགས་རེད་བློ་ཁོག་ཆེ་བའི་བསམ་སྟངས་སྦྱོར་བ་འདི་ཡིན་ན་ཆ་རྐྱེན་ནི་ཞེ་དྲག་ཡག་པོ་ཡོད་རེད་བྱས་ཙང་ཁོ་རང་གིས་དེ་འདྲ་དཔེ་ཞིག་དྲངས་ཤག་ནཱ་ཝཱ་ནེ་ལ་ཡ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་དུག་སྟེར་བ་ཁོ་ར་རང་ནས་ག་རེ་མཐོང་གི་རེད་ཟེར་ན་རྒྱ་ནག་དང་ཨུ་རུ་སུ་གཉིས་མ་འདྲ་བ་མཐོང་གི་རེད། གཅིག་བྱེད་དུས་ད་དུག་སྟེར་ཟེར་དུས་ད་སྡུག་ཅག་ཞེ་པོ་ཅིག་རེད། ཡིན་ནའི་ཨུ་རུ་སུའི་སྲིད་དབང་སྒེར་གཅོད་ཅན་ཕུ་ཏིན་གྱིས་ཁོ་རང་ལ་ངོ་རྒོལ་བྱེད་མཁན་གྱི་མི་དེ་ལ་ཡང་དུག་སྟེར་དགོས་བྱེད་དུས་ཁོའི་བཙན་དབང་བྱེད་ཡག་གི་ནུས་པ་དེ་ཞི་ཅིན་ཕིང་ནང་བཞིན་མེད་པའི་རྟགས་རེད། གལ་སྲིད་རྒྱ་ནག་ནང་ལ་ཡིན་པ་ནི་རྒྱ་ནག་གི་ཞི་ཅིན་ཕིང་ཡིན་ན་ད་ཁོ་རང་ལ་ངོ་རྒོལ་བྱེད་མཁན་རེད་ད་དུག་དེ་ད་ཁྱོན་ནས་སྟེར་ཡོད་མ་རེད། དུག་ཁོ་ར་མ་སྟེར་གོང་ནས་རྦད་དེ་མིང་ཁོ་ར་གོ་ཡ་མེད་པ་བྱེད་ན་ལས་སླ་པོ་བཟོ་གི་རེད། ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཐིང་ལ་ཡང་ངོ་རྒོལ་བྱེད་མཁན་དེ་ག་རེ་ཡང་ན་ལྐོག་གསོད་བཏང་ཡག་དང་ཡང་ན་དུག་སྟེར་ཡག་དང་དེ་འདྲས་བྱེད་དགོས་ཀྱི་ཡོད་པ་ཙང་ཁོ་རང་ཨ་ཕ་གི་ཨུ་རུ་སུའི་ནང་ལོགས་སྲིད་དབང་སྒེར་གཅོད་ཅན་གྱི་ཁོའི་ནུས་པ་དེ་ཡིན་ན་རྒྱ་ནག་ལས་ཏོག་ཙམ་ཆུང་ཡོད་པའི་རྟགས་རེད་ཟེར་བྱས་ཁོ་རང་གི་དེ་འདྲས་ཀྱི་ཐོག་ནས་ཡང་འགྲེལ་བཤད་ཁ་ཤས་བརྒྱབ་ཤག། ཨ་རེད་ཁོ་རང་ཚོས་གོང་ལ་བཤད་པ་དེ་གང་ག་བདེན་པ་རེད་བསམ་གྱི་འདུག་ཨ་ཡིན་ན་ལས་འདིའི་སྒང་ལ་ཡང་ལྷན་པ་རེ་བརྒྱབ་པ་ཡིན་ན་ད་ངས་བྱས་ན་ཁོ་སྲོལ་རྒྱུན་དང་ཡང་འབྲེལ་བ་ཞིག་ཡོད་རེད་བསམ་གི་འདུག་ཨ་འདྲས་གཙོ་བོ་དེ་ཡིན་གྱི་མ་རེད་ལས་ཡིན་ན་ལས་རྒྱ་མི་ཟེར་ནའི་རྒྱ་མི་རིགས་ཉིད་དེ་ཁོ་དངོས་གནས་བྱས་ན་ཆོས་ལུགས་བཟོ་འདྲ་ཅིག་མི་འདུག་ག་ད་མི་རིགས་ཆེན་པོ་དར་གི་ཙི་འདི་རིག་གཞུང་ཆེན་པོ་དར་གི་ཙི་འདི་གི་མི་རིགས་ཡིན་པ་ཡིན་ནའི་འདི་འདྲས་ཀྱང་རྒྱ་མི་བཟོ་འདྲ་ཞེ་པོ་ཅིག་ཉུང་ཉུང་རེད་ང་ཚོ་མཚམས་མཚམས་རྒྱུན་དུ་གྲོགས་པོ་བོད་པ་ཁ་ཅིག་གིས་ཨོ་རྒྱ་ནག་འདི་སྔ་མོ་ནང་པ་རེད་ཅེས་ཟེར་གི་འདུག་འདི་ལས་དངོས་གནས་བྱས་ན་འདི་འདི་ད་ག་མ་རེད་རྒྱ་ནག་གི་ལོ་རྒྱུས་ཐོག་ལ་ཡང་ནང་པ་བྱེད་མཁན་ཡོད་རེད་ནང་པ་བྱེད་མཁན་འོ་ཙམ་མང་པོ་བྱུང་མྱོང་རེད་ཡིན་ནའི་རྒྱ་མི་རིགས་ཀྱི་རིག་གཞུང་ཁོ་རང་ནང་པའི་འདི་ཆོས་ལུགས་གཅིག་གི་སྒང་ལ་ཡང་རྟེན་གཞི་བྱས་བྱས་འདི་ཆ་འཇོག་བྱེད་མ་རེད་དེ་མེད་དུས་ཙམ་པ་ཡིན་ན་ཆོས་ལུགས་བཤད་མེད་དུས་སྤྱིར་བཏང་མིའི་བསམ་བློ་གཏོང་སྟངས་ད་ང་རང་རྒྱ་མི་མང་པོ་ངོ་ཤེས་ཀྱི་རེད་བསམ་བློ་གཏོང་སྟངས་ད་རྒྱ་མི་ཚོ་ཚང་མ་ལོག་མི་ཡག་པོ་ཡོད་པ་ཡིན་ནའི་ད་ཅིག་བསམ་བློ་གཏོང་སྟངས་ཞེ་པོ་ཅིག་ཐུང་ཐུང་ཅིག་ད་ལྟ་རང་གི་སོ་སོའི་ཁེ་ཕན་ག་རེ་རག་གི་འདུག་ག་རེ་རག་གི་མི་འདུག་དེ་འདྲས་ཅིག་སྒང་ལ་ཡ་རྟག་པར་རྩིས་བརྒྱབ་བྱས་འགྲོ་གི་འདུག་ག་ད་ཆོས་ལུགས་དང་དད་པ་དང་རྒྱ་ཆེ་ས་ནས་བསམ་བློ་གཏོང་ཡག་གི་དེ་འདྲས་ཅིག་མེད་པའི་སྐབས་ལ་ཡ་དེ་འདྲས་ཅིག་གི་མེད་པ་དང་ངས་བྱས་ན་ད་རྒྱ་ནག་ནང་ལོགས་ལ་ཡ་དངོས་གནས་ཚང་མ་ལོག་རྦད་དེ་བློས་བཏང་བྱས་ཨ་བསམ་བློ་རྒྱ་ཆེན་པོའི་ཐོག་ནས་སྣེ་ཁྲིད་བྱས་ཨ་མི་ཚང་མ་ལོག་གིས་ཡང་འདི་འདྲས་ཅིག་གི་རྗེས་འབྲང་དང་འདི་འགོ་ཁྲིད་ཅིག་ལ་ངོས་འཛིན་བྱེད་ཡག་གི་ཅིག་གོམས་གཤིས་ཀྱི་རྨང་གཞི་འདི་འདྲས་ཅིག་མེད་པའི་བཟོ་འདྲ་ཅིག་དང་འབྲེལ་བ་ཆེན་པོ་ཞིག་ཡོད་རེད་བསམ་བསམ་རེ་དྲན་གི་འདུག་ད་འདི་རྒྱ་ནག་ནང་ལོགས་ལ་འདི་དཔེར་མཚོན་བཞག་ན་འགོ་ཁྲིད་མཁན་གཅིག་ཡར་ཐོན་བྱས་ཚང་མ་ལོག་གིས་བརྩི་འཇོག་བྱེད་ས་དང་དད་གུས་བྱེད་ས་དང་འདི་འདྲས་ཅིག་ཐོན་མ་ཐུབ་པ་འདི་ད་ད་གིན་ཁོང་ཚོས་བཤད་པའི་རྒྱུ་མཚན་འདི་ག་ཡིན་པ་ཆ་བཞག་ད་འདི་འདྲས་ཡིན་པ་ཡིན་ན་ལས་ཨ་འདི་ད་ཕྱིར་ལོག་བལྟས་པ་ཡིན་ན་ད

རྒྱ་མི་ཁོ་རང་ཚོས་ད་མ་གཏང་ཅིག་རྒྱུ་མཚན་ཟེར་ཏེ་རིག་གཞུང་སྒང་ནས་དྲངས་ན་འགྲིག་མ་རེད་ཞེས་ཟེར་བ་རེད་དེ་ལས་ཡིན་ནའི་རིག་གཞུང་ཟེར་ནའི་མི་འདུག་སྲོལ་རྒྱུན་ཟེར་ནའི་མི་འདུག་བསམ་བློའི་གཏོང་ཕྱོགས་ཟེར་ནའི་མི་འདུག་དེ་ཚོ་དང་འབྲེལ་བ་རྩ་བ་ཉིད་ནས་མེད་པ་དེ་མ་རེད་བསམ་བསམ་རེ་དྲན་གྱི་འདུག་བྱས་ཙང་ད་གང་ལྟར་ད་རིང་གི་ཨེ་ནི་དེའི་སྐོར་ལ་ཡང་བགྲོ་གླེང་མང་པོ་བྱུང་འདུག་ངས་ད་རིང་གི་ལས་རིམ་འདི་ཨ་འདི་ད་གིན་ངས་ངོ་སྤྲོད་ཞུས་པའི་རྩོམ་ཨ་འདི་ཝང་ཡག་ཆེའོ་ཟེར་བའི་བུ་མོ་དེས་བྲིས་པའི་རྩོམ་དེ་མཐའ་མ་དེ་ཨེ་ནི་ཁོ་རང་གི་དུམ་བུ་ཞིག་བྲིས་ཤག་འདི་ངས་མར་ཀློག་ཨ་ད་རིང་ང་ཚོ་ལས་རིམ་དག་མཇུག་བསྒྲིལ་གྱི་ཡིན་ཁོ་རང་གི་རྩོམ་འདིའི་ནང་མཐའ་མ་དེ་ཨེ་ནི། ག་རེ་བྲིས་འདུག་ཟེར་ན། རྒྱ་ནག་དམར་ཕྱོགས་གཞུང་གིས་རྒྱ་ནག་ནང་ཨ་ལིག་སར་ནེ་ཝར་ནི་ལྟ་བུའི་གཞུང་ལ་ཁ་གཏད་བཅག་མཁན་གྱི་འགོ་ཁྲིད་ཞིག་ཐོན་བཅུག་མེད་པ་དང། ཡང་རྒྱ་ནག་ནང་ནེ་ཝར་ནི་ལྟ་བུའི་མི་ཚང་མས་ཤེས་ཡག་གི་འགོ་ཁྲིད་ཞིག་བྱུང་མྱོང་མེད་ན་ཡང། རྒྱ་ནག་མི་དམངས་ཚོས་རང་དབང་གི་འདུན་པ་འདི་དུས་ནམ་ཡང་བསུབ་ཐབས་མེད་པ་མ་ཟད། རྒྱ་ནག་མི་དམངས་ཚོར་རང་དབང་མ་ཐོབ་བར་དུ་རྒྱ་ནག་ནང་དམངས་གཙོའི་འགོ་ཁྲིད་ནེ་ཝར་ནི་ལྟ་བུ་ཞིག་ཐོན་རྒྱུར་རེ་སྒུག་བྱས་ནས་བསྡད་རྒྱུ་རེད་ཅེས་བཅས་བཀོད་བཞག་བྱས། ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་གནང་རོགས་གནང། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།